དགུང་ན་གཞོན་པའི་དགེ་སློང་ཁྱེད་ལྟ་བུ་ཞིག་གིས་བླ་ན་མེད་པའི་ཡེ་ཤེས་ཀྱི་གོ་འཕང་ཇི་ལྟར་མངོན་དུ་བྱེད་ཐུབ་བམ་སྙམ་དུ། རང་ཉིད་ཀྱིས་རང་ཉིད་ལ་དྲི་བ་འདོན་བཞིན་ཡོད། རྒྱུ་མཚན་ནི། སློབ་དཔོན་ཆེན་པོ་འོད་སྲུང་རྫོགས་བྱེད་དང། ཀུན་ཏུ་རྒྱུ་གནག་ལྷས་ཀྱི་བུ། གཅེར་བུ་བ་གཉེན་གྱི་བུ། ཡང་དག་རྒྱལ་བ་ཅན་རྣམས་དགུང་ན་ཧ་ཅང་བགྲེས་པོར་སོང་བའི་སློབ་དཔོན་སྙན་གྲགས་ཅན་ཤ་སྟག་ཡིན་ན་ཡང་ཁོང་ཚོས། བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་ཡོད་ཅེས་གསུང་གིན་མི་འདུག་པར་མ་ཟད་ཐ་ན། སློབ་དཔོན་ཆེན་པོ་ཀ་ཏྱའི་བུ་ནོག་ཅན་དང། མི་ཕམ་སྐྲ་ཡི་ལ་བ་ཅན་རྣམ་གཉིས་ཀྱིས་ཀྱང་དེ་ལྟར་གསུང་གིན་མི་འདུག། ཁྱེད་ཀྱིས་སློབ་དཔོན་དེ་ཚོ་ཞལ་འཚོར་གྱིན་ཡོད་དམ་ཞེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། རྒྱལ་པོ་ཆེན་པོ། ཁོ་བོས་སློབ་དཔོན་དེ་ཚོ་ཚང་མའི་སྐོར་ཐོས་མྱོང་བར་མ་ཟད་མང་པོ་ཞིག་མཇལ་ཡང་མྱོང། འོན་ཀྱང། ཉམས་རྟོགས་རྒྱུད་ལ་འཁྲུངས་རྒྱུ་དེ་ལོ་ན་རྒན་གཞོན་ལ་རག་ལས་པ་ཞིག་མ་ཡིན་པས། ལོ་ཟླ་མང་པོ་སོང་བ་ཙམ་གྱིས་ཀྱང་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་པའི་འགན་ལེན་ག་ལ་བྱེད་ཐུབ། དེར་བརྟེན། ང་ཚོས་ནམ་ཡང་མཐོང་ཆུང་དང་བརྙས་བཅོས་བྱེད་མི་རུང་བའི་གནད་འགའ་ཞིག་ཡོད་པ་འདི་ལྟ་སྟེ། རྒྱལ་སྲས་གཞོན་ནུ་དང་སྦྲུལ་ཆུང་ངུ། དེ་བཞིན་མེ་སྟག་དང་དགུང་ན་གཞོན་པའི་དགེ་སློང་བཅས་ཡིན། རྒྱལ་སྲས་གཞོན་ནུ་ཞིག་ལ་མཚོན་ན། ཁོང་དགུང་ན་ཅི་ཙམ་ཆུང་ཡང་ཁོང་ལ་རྒྱལ་པོའི་དབང་ཐང་སོགས་ཐུན་མོང་མིན་པའི་ཁྱད་ཆོས་མང་དག་ཅིག་འཛོམས་ཡོད། དུག་སྦྲུལ་དེ་ཡང་བོངས་ཚད་ཀྱི་ཆ་ནས་ཆེས་ཆུང་ན་ཡང་དེས་སྐད་ཅིག་དེ་ཉིད་ལ་མི་ཆེན་པོ་ཡང་གསོད་ཐུབ། མེ་སྟག་ཆུང་ངུ་ཙམ་གྱིས་ཀྱང་གྲོང་ཁྱེར་ཆེན་པོའམ་ནགས་ཀླུང་སྟུག་པོ་ཐལ་བར་བསྲེགས་པའི་རྒྱུ་བྱེད། དགུང་ན་གཞོན་པའི་དགེ་སློང་ཞིག་གིས་ལམ་ཚུལ་བཞིན་ཉམས་སུ་བླངས་ན་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ། ཡ་རྒྱལ་པོ་ཆེན་པོ། དེར་བརྟེན། སྐྱེ་བོ་རྣམ་དཔྱོད་ཅན་ཞིག་ཡིན་ཕྱིན། རྒྱལ་སྲས་གཞོན་ནུ་དང་སྦྲུལ་ཆུང་ངུ་དེ་བཞིན་མེ་སྟག་དང་དགུང་ན་གཞོན་པའི་དགེ་སློང་བཅས་ལ་ནམ་ཡང་མཐོང་ཆུང་མི་གནང་བ་ཡིན། ཞེས་གསུངས་པ་ན་རྒྱལ་པོ་གསལ་རྒྱལ་ཡིད་འགུལ་ཏེ་སངས་རྒྱས་བཅོམ་ལྡན་འདས་ལ་ཕུར་ཚུགས་སུ་གཟིགས། བཅོམ་ལྡན་འདས་ཀྱི་གསུང་གི་གདམས་པ་དག་ནི་ཆེས་གཏིང་ཟབ་ཅིང་གོ་བདེ་བ། ཞི་བསིལ་སྟེར་ཞིང་ལྷོད་དལ་གྱི་རང་བཞིན་ལྡན་པ་ཞིག་ཡིན་སྟབས་རྒྱལ་པོ་གསལ་རྒྱལ་བཅོམ་ལྡན་འདས་ལ་ཡིད་ཆེས་ཟབ་མོ་འཁྲུངས་ཏེ། སེམས་དཀྱིལ་དུ་མེ་དཔུང་མཆེད་པ་བཞིན་འཕྱུར་འོང་བའི་དྲི་བ་དག་འདི་ལྟར་ཞུས། སློབ་དཔོན་གའུ་ཏ་མ། ཡུལ་མི་རྣམས་ཀྱི་བཤད་པ་ལྟར་ན། ཁྱེད་ཀྱིས་ཡུལ་མི་ཚོར་མི་གཞན་ལ། བརྩེ་བ་ཅི་ཙམ་ཆེ་ན་དེའི་ཚོད་ཀྱིས་སྡུག་བསྔལ་དང། ཡི་མུག་འདྲེན་གྱི་རེད་ཅེས་བསླབ་བྱ་གནང་འདུག་ཟེར། བསླབ་བྱ་དེའི་ནང་བདེན་པའི་ཆ་ཅུང་ཙམ་ཡོད་པ་ངས་ཀྱང་ཤེས་སོང་ན་ཡང། དེ་ཙམ་གྱིས་ང་ལ་ཞི་བ་དང་བདེ་བ་སྟེར་ཐུབ་པ་མི་འདུག་གལ་ཏེ་བརྩེ་དུང་མེད་ན། མི་ཚེ་འདི་ཡང་དོན་གྱིས་སྟོང་པར་གྱུར་པས། ངས་ཐག་གཅོད་ཅི་ལྟར་བྱེད་དགོས་མིན་གྱི་ཐད་ལ་ཁྱེད་ཀྱིས་བཀའ་སློབ་ལམ་སྟོན་ཞིག་གནང་བར་ཞུ། ཞེས་ཞུས། སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱལ་པོར་ཐུགས་བརྩེ་བ་ཆེན་པོས་གཟིགས་ཏེ་སྨྲས་པ། སྐད་རྒྱལ་པོ་ཆེན་པོ། ཁྱེད་ཀྱི་དྲི་བ་འདི་ཧ་ཅང་ཡག་པོ་འདུག་པས་མི་མང་པོ་ཞིག་ལ་ཕན་ཐོགས་འོང་ངེས། སྤྱིར་ན། བརྩེ་བ་ཞེས་པ་དེར་རིགས་མི་འདྲ་བ་མང་པོ་ཡོད་པས། ང་ཚོས་བརྩེ་བ་རེ་རེའི་རང་བཞིན་ལ་ཞིབ་ཚགས་ཀྱིས་རྟོག་ཞིབ་བྱེད་དགོས། མིའི་མི་ཚེའི་ཁྲོད་དུ་ཧ་ཅང་དགོས་མཁོ་ཆེ་བའི་བརྩེ་བ་ཞེས་པ་དེ། འཁྲིག་སྲེད་དང་འདོད་ཞེན་གྱི་སེམས་ཚོར་དྲག་པོ་དང། དེ་བཞིན་ཆགས་ཞེན་དང་དབྱེ་འབྱེད་ཕྱོགས་ལྷུང་གིས་གཞི་རྟེན་བྱས་པའི་བརྩེ་དུང་གི་རིགས་ལ་ཟེར་བ་མིན། འོ་ན། ངས་བཤད་བཞིན་པའི་བརྩེ་བ་དེ་གང་ལ་ཞེ་ན། དེ་ནི་གོང་དུ་བགྲངས་པའི་བརྩེ་བ་དེ་ཚོའི་རིགས་ལས་གཞན་པ་ཞིག་སྟེ། ཆེས་ཤིན་ཏུ་ནས་དགོས་མཁོ་ཆེ་བའི་བྱམས་པ་དང་སྙིང་རྗེ་གཉིས་ལ་ཟེར། ནམ་རྒྱུན་མི་རྣམས་ཀྱིས་བརྩེ་དུང་ཞེས་བཤད་བཞིན་པ་དེ་ནི་ཕ་མ་དང་བུ་ཕྲུག་གི་བར་དང་ཁྱོ་ག་དང་སྐྱེ་དམན་གྱི་བར། དེ་བཞིན་ཁྱིམ་ཚང་ནང་ཁུལ་དང་རིགས་རུས་གཅིག་པ་དང་ལུང་ཚན་གཅིག་པའི་བར་ལ་ཡོད་པའི་བརྩེ་དུང་དེར་གོ་བ་ལེན་གྱི་ཡོད་ན་ཡང། དེ་ཚོའི་བར་གྱི་བརྩེ་དུང་གི་རང་བཞིན་ནི། ང་དང་ང་ཡི་ཞེས་ངར་འཛིན་གྱིས་རྨང་གཞི་བྱས་པ་ཞིག་ཡིན་པས་དེའི་རིགས་ནི་ཞེན་ཆགས་དང་དབྱེ་འབྱེད་ཀྱིས་བཅིངས་པ་ཤ་སྟག་ཡིན། སྤྱིར་ན། མི་རྣམས་ཀྱིས་སོ་སོའི་ཕ་མ་དང་བཟའ་ཚང། ཕྲུ་གུ། ཚ་བོ་ཚ་མོ། གཉེན་གཉེན་འབྲེལ། ཕ་ཡུལ་གཅིག་པ་སོགས་དམིགས་པ་དེ་ཙམ་ཞིག་ལ་བརྩེ་བ་བྱེད་བཞིན་ཡོད་པའི་རྒྱུ་མཚན་ནི། རང་ཉིད་དེ་དག་ལ་ཆགས་ཞེན་གྱིས་བཅིངས་པའི་དབང་གིས་ཡིན་པས། ཁོང་ཚོས་རང་ཉིད་ཀྱི་དགའ་ཉེ་ཚོར་རྐྱེན་ངན་གང་ཡང་མ་འཁྲི་གོང་ནས་དེ་ཚོར་ཆག་སྒོ་རེ་སླེབས་མི་ཡོང་ངམ་སྙམ་དུ་སེམས་ཁྲལ་བྱེད་ཀྱི་ཡོད། གལ་སྲིད་དེ་ཚོའི་སྐོར་རྐྱེན་ངན་ཞིག་བྱུང་ཉིན་མི་དེར་བཟོད་བླག་མེད་པའི་སེམས་སྡུག་ཡོང་གི་ཡོད། དེ་ལྟར་ཉེ་རིང་དབྱེ་འབྱེད་ཀྱིས་རྨང་གཞི་བྱས་པའི་བརྩེ་དུང་ནི་ཕྱོགས་ལྷུང་སྡང་འཛིན་གྱི་རྒྱུ་རུ་གྱུར་པ་སྟེ། རང་ཉིད་ཀྱི་བརྩེ་དུང་བྱེད་སའི་ཁོར་ཡུག་དེའི་ཕྱི་རོལ་དུ་གྱུར་པའི་མི་རྣམས་སྣང་མེད་དུ་འཇོག་པའམ་ཐ་ན་དེ་དག་ལ་སྡང་བ་ཡང་བྱེད། མདོར་ན། ཞེན་ཆགས་དང་ཉེ་རིང་ཟེར་བ་ནི་རང་དང་གཞན་ལ་སྡུག་བསྔལ་སྐྱེད་པའི་འབྱུང་ཁུངས་ཤིག་གོ། རྒྱལ་པོ་ཆེན་པོ། སེམས་ཅན་ཐམས་ཅད་ལ་ངེས་པར་དུ་དགོས་པའི་བརྩེ་བ་འདི་ནི་བྱམས་པ་དང་སྙིང་རྗེ་གཉིས་རེད། བྱམས་པ་ཞེས་པ་ནི་བརྩེ་བ་ཞིག་སྟེ། སེམས་ཅན་གཞན་བདེ་བ་ལ་འགོད་འདོད་ཀྱི་རྣམ་པ་ཅན་ཞིག་དང། སྙིང་རྗེ་ཞེས་པ་དེ་ཡང་བརྩེ་བ་ཞིག་སྟེ། སེམས་ཅན་སྡུག་བསྔལ་ལས་སྒྲོལ་འདོད་ཀྱི་རྣམ་པ་ཅན་ཞིག་ཡིན་ལ། མདོར་བསྡུས་ན་དེ་གཉིས་ནི་གཞན་གྱི་ལན་ལ་མི་རེ་བའི་བརྩེ་བ་རྣལ་མ་ཞིག་གོ། དེ་ཙམ་མ་ཟད་བྱམས་པ་དང་སྙིང་རྗེ་གཉིས་ཀྱི་དམིགས་ཡུལ་ལ་བསམ་ན་ཡང། རང་ཉིད་ཀྱི་ཕ་མ་དང་བཟའ་ཟླ་ཕྲུ་གུ་གཉེན་འབྲེལ་རིགས་རུས་གཅིག་པ་དེ་བཞིན་ལུང་ཚན་གཅིག་པ་སོགས་ཀྱི་དབྱེ་མཚམས་བཅད་པའི་ཚད་བཀག་གི་རང་བཞིན་ཅན་ཞིག་མ་ཡིན་པར། འགྲོ་བ་སེམས་ཅན་ཐམས་ཅད་ལ་སྙོམས་པར་དམིགས་པ་ཞིག་ཡིན་སྟབས། བྱམས་སྙིང་རྗེ་གཉིས་ལ་འདི་ངའི་རེད་འདི་ངའི་མ་རེད་ཟེར་བ་ལྟ་བུའི་ཉེ་རིང་གཏན་ནས་མི་མངའ་བས་ན་དེ་གཉིས་ལ་གཏན་ནས་ཆགས་ཞེན་ཡོང་མི་སྲིད། མདོར་ན། བྱམས་པ་དང་སྙིང་རྗེ་གཉིས་ཀྱིས་བདེ་བ་འདྲེན་ཅིང། སྡུག་བསྔལ་གྱི་མགོ་གནོན་པ་མ་གཏོགས། སྡུག་བསྔལ་དང་ཡིད་མུག་སོགས་ཀྱི་རྒྱུ་མི་བྱེད་པས་ན། ཁྱེད་ཀྱིས་གསུངས་པ་བཞིན། བྱམས་པ་དང་སྙིང་རྗེ་གཉིས་མེད་ན་དངོས་འབྲེལ། མི་ཚེ་ལ་དོན་སྙིང་མེད། གལ་ཏེ་རང་ཉིད་ལ་བྱམས་པ་དང་སྙིང་རྗེ་གཉིས་ལྡན་པར་གྱུར་ཚེ། སོ་སོའི་མི་ཚེ་དེ་ཡང་ཞི་བ་དང་དགའ་བདེ་ཆོག་ཤེས་སོགས་ཀྱིས་ཁེངས་པར་འགྱུར། རྒྱལ་པོ་ཆེན་པོ། ཁྱེད་ནི་སོ་སོའི་རྒྱལ་ཕྲན་ཡོངས་ལ་དབང་བསྒྱུར་བྱེད་པོ་དེ་ཡིན་པས། ཁྱེད་ཀྱི་བྱམས་དང་སྙིང་རྗེའི་ཉམས་ལེན་དེས་མི་མང་ལ་ཕན་ཐོགས་ཆེན་པོ་བསྐྲུན་ཐུབ་ཅེས་གསུངས་སོ། རྒྱལ་པོ་ཆེན་པོས་ཡུད་ཙམ་རིང་དབུ་ནང་དུ་བཀུག་སྟེ་ཐུགས་བསམ་བཞེས་རྗེས། དབུ་ཡར་བཀྱགས་ནས་བཅོམ་ལྡན་འདས་ལ་གཟིགས་ཏེ་ཞུས་པ། ང་ལ་མཚོན་ན། རང་ཉིད་ཀྱི་ལུང་པ་དང་ཁྱིམ་ཚང་སྐྱོང་བའི་འགན་ཡོད་པས། གལ་ཏེ་ངས་སོ་སོའི་ཁྱིམ་ཚང་དང་མངའ་འོག་ཡུལ་མི་ཚོར་བརྩེ་བ་མ་བྱས་ན། ངས་ཁོང་ཚོ་ཇི་ལྟར་སྐྱོང། དེར་བརྟེན། མགོན་པོ་ཉིད་ཀྱིས་ང་ལ་གནད་དོན་དེ་ཡི་ཐོག་ནས་བཀའ་སློབ་ལམ་སྟོན་ཞིག་སྩལ་དུ་གསོལ་ཞེས་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་སྨྲས་པ། ཁྱེད་སོ་སོའི་ཁྱིམ་ཚང་དང་ཡུལ་མིར་བརྩེ་བ་ཡོད་པ་དེ་ནི་རང་བཞིན་ནམ་ཆོས་ཉིད་ཅིག་ཡིན་པས། དེ་ལ་ནོར་འཁྲུལ་གང་ཡང་མེད་ན་ཡང། ཁྱེད་ཀྱི་བྱམས་བརྩེ་དེས་རང་ཉིད་ཀྱི་ཁྱིམ་ཚང་དང་མངའ་འོག་ཡུལ་མིའི་རྒྱ་ཁྱོན་ལས་བརྒལ་ཏེ་རྒྱ་སྐྱེད་གཏོང་ཐུབ་པ་ཞིག་ཡིན་ཏེ། དཔེར་ན། སྐུ་ཉིད་སོ་སོའི་སྲས་དང་སྲས་མོ་ཚོར་བྱམས་བརྩེ་ཡོད་ན་ཡང། བྱམས་བརྩེ་དེས་ཁྱེད་ཀྱིས་སོ་སོའི་མངའ་ཁོངས་ཀྱི་གཞོན་ནུ་ཕོ་མོ་གཞན་ཚོར་བརྩེ་བ་བྱེད་རྒྱུར་འགོག་རྐྱེན་མི་བྱེད་པ་ཇི་བཞིན་ཡིན། ཁྱེད་ཀྱིས་ན་གཞོན་ཕོ་མོ་ཡོད་དོ་ཅོག་ལ་བྱམས་བརྩེ་གནང་ཐུབ་ཚེ་ད་གཟོད་ཁྱེད་ཀྱི་ཚད་ཅན་གྱི་བརྩེ་བ་དེ་ཀུན་སྙོམས་ཀྱི་བརྩེ་བ་རུ་རྒྱ་སྐྱེད་ཐུབ་ཅིང། སོ་སོའི་རྒྱལ་ཕྲན་གྱི་ན་གཞོན་ཕོ་མོ་ཚང་མ་སོ་སོའི་སྲས་དང་སྲས་མོ་ཇི་བཞིན་བལྟ་ཐུབ་པས་བྱམས་བརྩེ་ཞེས་པ་ཅི་ཞིག་ལ་ཟེར། ཞེས་པའི་བྱམས་པ་དང་བརྩེ་བ་ངོ་མ་དེ་འདི་ཡིན། དེ་ཡང། སེམས་ལ་བསམ་པ་ཙམ་ལས་དངོས་སུ་བསྒྲུབ་མི་ཐུབ་པའི་བརྩེ་བ་ཞིག་ཀྱང་གཏན་ནས་མ་ཡིན་པར། སོ་སོས་དངོས་སུ་བསྒྲུབས་ཏེ་ཉམས་མྱོང་གིས་བསྒྲུབ་ཐུབ་པ་ཞིག་ཡིན། ལྷག་པར་དུ། རྒྱལ་པོ་ཁྱེད་ལྟ་བུ་ཐབས་ཤེས་ཕུན་སུམ་ཚོགས་པར་འཛོམས་པ་ཞིག་གིས་ངེས་པར་བསྒྲུབ་ཐུབ་པ་ཡིན། ཞེས་གསུངས་སོ། དེ་ནས་ཡང་རྒྱལ་པོས་ཞུས་པ། འོ་ན་རྒྱལ་ཕྲན་གཞན་དག་གི་ན་གཞོན་ཕོ་མོ་ཚོར་གང་འདྲ་བྱེད་དགོས་ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། རྒྱལ་ཕྲན་གཞན་དག་གི་ན་གཞོན་ཕོ་མོ་རྣམས། ཁྱེད་ཀྱི་མངའ་འོག་ཏུ་མེད་ན་ཡང་ཁྱེད་ཀྱིས་ཁོང་ཚོར་སོ་སོའི་སྲས་དང་སྲས་མོ་ཇི་བཞིན་བྱམས་བརྩེ་བྱེད་རྒྱུར་འགོག་རྐྱེན་གང་ཡང་མེད། རྒྱུ་མཚན་ནི། རང་ཉིད་ཀྱིས་སོ་སོའི་མི་མང་ལ་བྱམས་བརྩེ་གནང་བ་དེས་རྒྱལ་ཕྲན་གཞན་གྱི་མི་མང་ལ་བྱམས་བརྩེ་གནང་མི་དགོས་པའི་སྒྲུབ་བྱེད་དུ་མི་འགྲོ་བ་དེའོ། ཞེས་གསུངས། ཡང་རྒྱལ་པོ་ན་རེ། འོན་ཀྱང། ཁོང་ཚོ་ང་ཡི་ཁྲིམས་ལུགས་ཀྱི་ཁྱབ་ཁོངས་སུ་མེད་པས།

ཡུལ་ལུང་དབུས་འགྱུར་འཆང་དང་གསལ་ལྡན་མ། བི་དེ་ཧ། ཤཱཀྱ། ལྷས་བསྟན་སོགས་རྒྱལ་ཕྲན་གཞན་རྣམས་ལ་ཡང་བྱམས་བརྩེ་གནང་དགོས་པ་ཡིན། ཡ། རྒྱལ་པོ་ཆེན་པོ། ང་ན་ནིང་ཤཱཀྱའི་རྒྱལ་ཕྲན་དུ་སོ་སོའི་ནང་མིའི་ཐུག་འཕྲད་དུ་ཕྱིན་སྐབས། ཧི་མ་ལ་ཡའི་རི་གཤམ་གྱི་ཨ་ར་ན་ཀུ་ཏིལ་ཞེས་པའི་ས་གནས་དེར། ཉིན་ཤས་ངལ་གསོས་ཏེ་བསྡད། སྐབས་འདིར་ངས་འཚེ་མེད་ཞི་བས་རྨང་གཞི་བྱས་པའི་ཆབ་སྲིད་ལམ་ལུགས་ཡོང་ཐབས་ལ་ཡུན་རིང་བསམ་གཞིག་བྱས་པར་རྒྱལ་ཕྲན་སུ་འདྲ་ཞིག་ཡིན་རུང་བཙོན་འཇུག་དོ་དམ་དང་སྲོག་ཐོག་ཉེས་ཆད་སོགས་དྲག་པོའི་ཐབས་ལམ་བསྟེན་མི་དགོས་པར་སོ་སོའི་ཡུལ་ལུང་ལ་ཞི་བདེ་ལྷིང་འཇགས་ཡོང་ཐབས་ཡོད་པ་རྟོགས་བྱུང། དེར་བརྟེན། ངས་གདོད་ནས་དེའི་སྐོར། ཡབ་རྒྱལ་པོ་ཟས་གཙང་མར་ཞུས་པ་ཡིན་ལ། དེ་རིང་གི་གོ་སྐབས་འདི་བརྒྱུད་ནས་ངའི་བསམ་ཚུལ་དེ་ཁྱེད་ལ་ཡང་ཞུས་པ་ཡིན། རྒྱལ་པོ་ཞིག་བྱམས་བརྩེའི་སྒོ་ནས་ཡར་རྒྱས་གོང་འཕེལ་དུ་འགྲོ་བ་ལ་དྲག་པོའི་ཐབས་ལམ་བསྟེན་དགོས་པ་མི་འདུག་གོ། ཞེས་གསུངས་པར་རྒྱལ་པོ་ན་རེ་དེ་ནི་ཅི་འདྲའི་ངོ་མཚར་ཆེ་བ་ལ། ངོ་མཚར་ཆེ་བ་ལ། ཉིད་ཀྱི་གདམས་པ་དག་ནི་བློ་སྟོབས་སྤེལ་བའི་གསུང་ཚིག་ཤ་སྟག་ཏུ་ངེས་པས། སྐུ་ཉིད་མངོན་པར་རྫོགས་པར་སངས་རྒྱས་ཟིན་པའི་སྐྱེས་བུ་ཞིག་ཡིན་པ་དངོས་ཡོད་རེད་དོ། དེ་རིང་ཉིད་ཀྱིས་གང་གསུངས་པར་ཁོ་བོས་བསམ་གཞིག་བྱེད་རྒྱུའི་དམ་བཅའ་ཕུལ་བ་ཡིན་ལ། ཉིད་ཀྱིས་གང་ཞིག་གསུངས་པ་དེ་ཤེས་རབ་དང་རྣམ་དཔྱོད་ཀྱིས་ཕྱུག་པའི་བརྗོད་ཚིག་དག་ནི་དོན་སྙིང་རྟོགས་ཐུབ་པར་འབད་བརྩོན་ཡང་ཞུ་གི་ཡིན། འོན་ཀྱང་ཁོ་བོས་ད་དུང་སྐུ་ཉིད་ལ་ཧ་ཅང་སྟབས་བདེ་བའི་བཀའ་འདྲི་གཅིག་ཙམ་ཞུས་ཆོག་པ་གྱིས། སྤྱིར་ན། བརྩེ་དུང་གི་ཁྲོད་དུ་ཉེ་རིང་དང་ཆགས་སེམས། ཞེན་འཛིན་སོགས་ཀྱི་ཆ་ཤས་ཤིག་ཡོད་པ་སྨོས་མ་དགོས་པས་ཉིད་ཀྱི་གསུང་སྟངས་ལྟར་ན་དེ་འདྲའི་བརྩེ་དུང་དེ་སེམས་ཁྲལ་དང་སྡུག་བསྔལ་ཡི་མུག་སོགས་འདྲེན་འོང་བར་གསུངས་པས། ཆགས་སེམས་དང་ཞེན་འཛིན་སོགས་མེད་པའི་བརྩེ་བ་ཞིག་ཅི་ལྟར་བསྐྱེད་ཐུབ། ངས་སོ་སོའི་ཕྲུ་གུ་ཚོར་བཅངས་པའི་བརྩེ་དུང་དེ་སེམས་ཁྲལ་དང་སྡུག་བསྔལ་མི་འདྲེན་པ་ཞིག་ཅི་ལྟར་བྱས་ནས་བསྐྲུན་ཐུབ་བམ་ཞེས་ཞུས། དེ་ལ་བཅོམ་ལྡན་འདས་ཀྱིས་སྨྲས་པ། ང་ཚོས་སོ་སོའི་བརྩེ་བའི་རང་བཞིན་ལ་ཞིབ་ཏུ་བལྟས་ཏེ་བརྩེ་དུང་དེ་བརྩེ་བ་བཅངས་ཡུལ་དེར་ཞི་མཐུན་དང་བདེ་སྐྱིད་བསྐྲུན་ཐུབ་པ་བྱེད་དགོས། གལ་ཏེ་ང་ཚོའི་བརྩེ་དུང་དེ་རང་གཅེས་འཛིན་དོན་དུ་གཉེར་ཞིང་ལན་ལ་རེ་བ་ཞིག་གིས་རྨང་གཞི་བྱས་ཡོད་ཚེ་བརྩེ་དུང་དེས་བརྩེ་བ་བཅངས་ཡུལ་དེར་ཞི་མཐུན་དང་བདེ་སྐྱིད་སོགས་འདྲེན་ཐུབ་རྒྱུ་ལྟ་ཞོག་དེ་ལས་ལྡོག་སྟེ་ང་ཚོའི་བརྩེ་བ་དེ་ཁོ་ཚོར་གཡོ་ཐབས་ཀྱི་རྒྱ་རྙི་བཙུགས་པ་ཞིག་དང་ཁྱད་མེད་པས་དེ་འདྲའི་བརྩེ་བ་ནི་བཙོན་ཁང་ལས་ཀྱང་སྡུག། གལ་ཏེ་ང་ཚོའི་བརྩེ་བ་དེ་བརྩེ་བ་བཅངས་ཡུལ་དེར་བདེ་སྐྱིད་བསྐྲུན་མི་ཐུབ་ཚེ་བརྩེ་བ་བཅངས་ཡུལ་དེ་ང་ཚོའི་བརྩེ་དུང་གི་རྒྱ་རྙི་ལས་ཐར་ཐབས་བྱེད། རྒྱུ་མཚན་ནི་ཁོང་ཚོས་འུ་ཅག་གི་བཙོན་ར་ལྟ་བུའི་བརྩེ་བ་དེ་ངོས་ལེན་བྱེད་མི་ཐུབ་པས་རིམ་གྱིས་ཕན་ཚུན་བར་གྱི་བརྩེ་དུང་དེ་ཞེ་སྡང་དང་འཁོན་འཛིན་གྱི་ངོ་བོར་གྱུར་འགྲོ། ཡ་རྒྱལ་པོ་ཆེན་པོ་ཉིན་བཅུའི་སྔོན་ཙམ་ལ་མཉན་ཡོད་དུ་རང་ཁོ་ན་དོན་གཉེར་གྱི་བརྩེ་བར་བརྟེན་ནས་ཡིད་སྐྱོའི་གནས་ཚུལ་ཞིག་བྱུང་ཡོད་པ་ཁྱེད་ཀྱིས་གསན་བྱུང་ངམ། ཕོ་གསར་ཞིག་གིས་གཞོན་ནུ་མ་ཞིག་མནའ་མར་བསུས་པ་ན། ཕོ་གསར་དེའི་ཨ་མའི་སེམས་སུ། ད་ནི་རང་གི་བུས་ཨ་མ་ལ་ཁ་ཡ་མི་བྱེད་པར་གཡུགས་སོང་བསམ། དངོས་འབྲེལ་བྱས་ན་ཨ་མ་དེའི་སེམས་སུ་ང་ཡི་ལག་ཏུ་བུ་མོ་ཞིག་རྙེད་བྱུང་བསམ་ནས་དགའ་ཚོར་སྐྱེས་དགོས་ཀྱི་ཡོད་ན་ཡང། ཨ་མ་དེས་དེ་ལས་ལྡོག་སྟེ་སོ་སོའི་བུ་བརླག་སོང་བའམ། སོ་སོའི་བུས་རང་ཉིད་བློས་གཏོང་བྱས་སོང་བསམ་ནས་སེམས་པ་སྡུག་བསྔལ་གྱིས་ཁེངས། དེར་བརྟེན་ནས། ཨ་མ་དེས། སོ་སོའི་བུར་བཅངས་པའི་བརྩེ་དུང་དེ་རིམ་བཞིན་ཞེ་སྡང་དང་འཁོན་འཛིན་གྱི་ངོ་བོར་གྱུར་ནས། མོས་རང་གི་བུ་དང་ཆུང་མ་གཉིས་ཀྱི་ཟ་མའི་ནང་དུ་དུག་བཏབ་སྟེ་ཁོང་གཉིས་ཀ་བསད་འདུག། རྒྱལ་པོ་ཆེན་པོ། སངས་རྒྱས་པའི་ལམ་གྱི་དབང་དུ་བྱས་ན། ཤེས་རབ་མེད་པར་བྱམས་བརྩེ་འོང་ས་མེད་པས། བྱམས་བརྩེ་ནི་ཤེས་རབ་ལ་ངེས་པར་བརྟེན་དགོས། གལ་ཏེ། ཁྱེད་ལ་གོ་རྟོགས་སམ་ཤེས་རབ་མེད་ན། བྱམས་བརྩེ་ངོ་མ་འཁྲུངས་མི་ཐུབ་པས། དཔེར་ན། བཟའ་ཚང་ཞིག་ལ་མཚོན་ན་ཡང། ཕན་ཚུན་ལ་བསམ་ཤེས་ཀྱི་གོ་རྟོགས་སྤེལ་མ་ཐུབ་ཚེ་ཕན་ཚུན་ལ་བརྩེ་བ་སྤྲོད་མི་ཐུབ་ལ། མིང་སྲིང་ཞིག་ཡིན་ན་ཡང་ཕན་ཚུན་ལ་བསམ་ཤེས་ཀྱི་གོ་རྟོགས་སྤེལ་མ་ཐུབ་ཚེ་ཕན་ཚུན་ལ་བརྩེ་བ་སྤྲོད་མི་ཐུབ། དེ་བཞིན་ཕ་མ་བུ་ཕྲུག་གི་བར་དུ་ཡང་ཕན་ཚུན་ལ་བསམ་ཤེས་ཀྱི་གོ་རྟོགས་སྤེལ་མ་ཐུབ་ན་ཕན་ཚུན་ལ་བརྩེ་བ་འོང་མི་སྲིད། གལ་ཏེ་ཁྱེད་ཀྱིས་རང་ཉིད་དགའ་སའི་མི་དེར་བདེ་སྐྱིད་བསྐྲུན་འདོད་ན། ཁྱེད་ཀྱིས་ངེས་པར་དུ་ཕ་རོལ་པོའི་སེམས་ཀྱི་སྡུག་བསྔལ་དང་མངོན་འདོད་གང་ཡིན་རྟོགས་པར་བྱེད་དགོས། ནམ་ཞིག་ཁྱེད་ཀྱིས་ཕ་རོལ་པོའི་སྡུག་བསྔལ་དང་མངོན་འདོད་སོགས་ལེགས་པར་རྟོགས་པ་ན། ད་གཟོད་ཁྱེད་ཀྱིས་ཕ་རོལ་པོའི་སྡུག་བསྔལ་ཉུང་དུ་གཏོང་ཐབས་ཤེས་ཤིང་ཕ་རོལ་པོའི་མངོན་འདོད་སྒྲུབ་པར་རམ་འདེགས་ཅི་ལྟར་བྱེད་དགོས་པ་ཡང་ཤེས། དེ་ལྟ་བུའི་བརྩེ་བ་ནི་དོན་དངོས་ཀྱི་བརྩེ་བ་ཡིན། དེ་མིན་ཁྱེད་ཀྱིས་ཕ་རོལ་པོའི་མངོན་འདོད་ངོ་མ་དེ་གང་ཡིན་པ་མ་ཤེས་པར། བརྩེ་བ་བྱེད་ཡུལ་དེ་ཁྱེད་རང་ཉིད་ཀྱི་བསམ་ཚུལ་ཁོ་ནའི་རྗེས་སུ་འབྲང་བཅུག་པ་ནི་ཡང་དག་པའི་བརྩེ་བ་ཞིག་ག་ལ་ཡིན། ཅིའི་ཕྱིར་ཞེ་ན། དེ་ནི་རང་ཉིད་ཀྱིས་ཕ་རོལ་པོ་བདག་ཏུ་བཟུང་སྟེ་སོ་སོའི་མངོན་འདོད་སྒྲུབ་ཐབས་ཀྱི་བསམ་བློ་ཞིག་ཡིན་སྟབས། དེ་འདྲའི་ཐབས་ལམ་ཙམ་ཞིག་གིས་སོ་སོའི་མངོན་འདོད་མཐའ་འཁྱོང་བ་ཡོང་མི་ཐུབ་བོ། རྒྱལ་པོ་ཆེན་པོ། ཁྱེད་ཀྱི་མངའ་འོག་སྟེ། ཀོ་ས་ལའི་ཡུལ་མི་ཚོར་སྡུག་བསྔལ་ཡང་ཡོད་ལ་མངོན་འདོད་ཀྱང་ཡོད། དེར་བརྟེན། ཁྱེད་ཀྱི་ཡུལ་མི་ཚོའི་སྡུག་བསྔལ་གང་ཡིན་པ་དང་མངོན་འདོད་གང་ཡིན་པ་ལེགས་པར་ཤེས་ཚེ། ཁྱེད་ཀྱིས་སོ་སོའི་མངའ་འོག་གི་ཡུལ་མི་ཚོར་དོན་དམ་གྱི་བརྩེ་བ་སྤྲོད་ཐུབ། དེ་བཞིན། ཁྱེད་ཀྱི་ཕོ་བྲང་གི་གཞུང་འབྲེལ་མི་སྣ་དག་ལ་ཡང་སྡུག་བསྔལ་དང་མངོན་འདོད་གཉིས་ཀ་ཡོད་པས། ཁྱེད་ཀྱིས་ཁོང་ཚོའི་སྡུག་བསྔལ་དང་མངོན་འདོད་ཤེས་པར་བྱོས་ཤིག་དང། ཁོང་ཚོར་བདེ་སྐྱིད་དང་སྤྲོ་སྣང་ཅི་ལྟར་བསྐྲུན་དགོས་མིན་རང་བཞིན་གྱིས་ཤེས་ངེས་ཡིན། དེ་ལྟར་བྱུང་བ་ན་ཁོང་ཚོའི་མི་ཚེ་ཧྲིལ་པོར་ཁྱེད་ལ་བློ་དཀར་ཞིང་དམ་ཚིག་མཐུན་པ་ཡོང་གི་རེད། དེ་བཞིན། ཁྱེད་ཀྱི་བཙུན་མོ་དང་སྲས་སྲས་མོ་ཚོར་ཡང་སྡུག་བསྔལ་དང་མངོན་འདོད་གཉིས་ཀ་ཡོད་པས་ཁྱེད་ཀྱིས་ཁོང་རྣམ་པའི་སྡུག་བསྔལ་དང་མངོན་འདོད་གང་ཡིན་ལེགས་པར་རྟོགས་ཚེ། ཁྱེད་ཀྱིས་ཁོང་ཚོར་བདེ་སྐྱིད་དང་སྤྲོ་སྣང་སྟེར་ཐུབ། མདོར་བསྡུས་ན་སྐྱེ་བོ་ཚང་མར་བདེ་སྐྱིད་དང་ཞི་མཐུན། སྤྲོ་སྣང་དང་འཆམ་མཐུན་སོགས་འབྱུང་ན། རྒྱལ་པོ་ཁྱེད་ལ་ཡང་བདེ་སྐྱིད་དང་སྤྲོ་སྣང་སོགས་རང་བཞིན་གྱིས་འོང་བས། བརྩེ་བ་དེ་ནི་བྱང་ཆུབ་ཀྱི་ལམ་དང་རྗེས་སུ་མཐུན་པའི་བྱམས་བརྩེ་ངོ་མ་དེ་ཡིན་ནོ། ཞེས་གསུངས་སོ། རྒྱལ་པོ་གསལ་རྒྱལ་སངས་རྒྱས་ཀྱི་གདམས་པ་དེ་ཐུགས་ཡིད་རབ་ཏུ་འཕྲོག་སྟེ་དགོངས་པར། དེ་སྔོན་བྲམ་ཟེ་དང་ཆོས་ལུགས་གཞན་གྱི་སློབ་དཔོན་སུ་གཅིག་གིས་ཀྱང་དེ་ལྟ་བུའི་གནས་ལུགས་ཟབ་མོའི་འགྲེལ་བཤད་ཀྱིས། ཁོ་བོའི་སེམས་སྒོ་ཕྱེ་མཁན་ཞིག་མ་བྱུང་ན་ཡང། ད་ལྟ་ཁོ་བོའི་མདུན་དུ་བཞུགས་པའི་སློབ་དཔོན་ཆེན་པོ་ཁོང་ནི་ང་ཡི་རྒྱལ་ཕྲན་འདིར་ཅི་འདྲའི་རིན་ཐང་བྲལ་ཞིང་ཕན་རླབས་ཆེ་བ་ཞིག་རེད་ཨང་སྙམ། དེ་ལྟར་རྒྱལ་པོ་ཆེན་པོ་བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་འདོད་ཀྱི་བསམ་པས་ཡུད་ཙམ་རིང་ཅི་ཡང་མི་གསུང་བར་ཁུ་སིམ་མེར་བཅོམ་ལྡན་འདས་ཀྱི་ཞལ་ལ་ཕུར་ཚུགས་སུ་གཟིགས་ཏེ་ཞུས་པ། ཉིད་ཀྱིས་ཁོ་བོར་གནད་དོན་འདི་ཡི་ཐོག་གདམས་ཟབ་ཀྱི་འོད་སྣང་ཆེས་ཆེར་སྤྲོས་པ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ། འོན་ཀྱང་ད་དུང། ཁོ་བོ་གནད་དོན་གཅིག་གིས་རྐྱེན་པས་ཡིད་མི་ཚིམ་པའི་དྲི་བ་ཞིག་འཁོར་འོང་བ་དེ་གང་ཡིན་ཞེ་ན། ཉིད་ཀྱིས་འདོད་པ་དང་ཞེན་ཆགས་ཀྱིས་རྨང་གཞི་བྱས་པའི་བརྩེ་དུང་དེ་སྡུག་བསྔལ་དང་ཡི་མུག་སོགས་འདྲེན་འོང་བ་དང། བྱམས་པ་དང་སྙིང་རྗེས་རྨང་གཞི་བྱས་པའི་བརྩེ་བ་དེ་ཞི་མཐུན་དང་བདེ་སྐྱིད་ཁོ་ན་འདྲེན་འོང་བའི་གནས་ལུགས་དེ་གསུངས་པས། ངས་སྙིང་རྗེས་རྨང་གཞི་བྱས་པའི་བརྩེ་བ་དེ་རང་གཅེས་འཛིན་གྱིས་མ་བསླད་པ་རྟོགས་སོང་ཡང། བརྩེ་བ་དེས་ད་དུང་ཡང་སེམས་ཁྲལ་དང་སྡུག་བསྔལ་སོགས་འདྲེན་འོང། དཔེར་ན་ཁོ་བོར་མཚོན་ན། སོ་སོའི་ཡུལ་མི་ཚོར་ཧ་ཅང་བརྩེ་བ་ཆེ་ན་ཡང་ཁོང་ཚོར་ཆུ་ལོག་དང་རླུང་འཚུབ་དྲག་པོ་སོགས་ཀྱིས་མཚོན་རང་བྱུང་གི་གནོད་འཚེའི་གོད་ཆག་བྱུང་སྐབས་ང་ཡི་སེམས་ལ་སྡུག་བསྔལ་མི་བཟོད་པ་འོང་གི་འདུག་ཁྱེད་ལ་ཡང་དེ་བཞིན་ཡོང་གི་ཡོད་ངེས་རེད་སྙམ། དཔེར་ན། ཁྱེད་ཀྱིས་འཆི་བཞིན་པ་དང་ན་བཞིན་པའི་སྐྱེ་བོ་ཞིག་གཟིགས་སྐབས་སྡུག་བསྔལ་ཡོང་གི་ཡོད་ངེས་རེད་ཅེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ཡ་རྒྱལ་པོ་ཆེན་པོ། ཁྱེད་ཀྱི་དྲི་བ་འདི་ཡང་ཧ་ཅང་ཡག་པོ་འདུག་པས་ངས་ཁྱེད་ལ་ཐུགས་རྗེ་ཆེ་ཞུ། ག་ལེ་ག་ལེ་ཁྱེད་ཀྱིས་སྙིང་རྗེའི་རང་བཞིན་ངོ་མ་དེ་གཏིང་ཟབ་པོས་མཁྱེན་ཐུབ། ཐོག་མར། བརྩེ་བ་རིགས་གཉིས་ཀས་སྡུག་བསྔལ་ཙམ་ཞིག་འདྲེན་པ་བདེན་མོད་ཀྱང། འདོད་པ་དང་ཞེན་ཆགས་ཀྱིས་རྨང་གཞི་བྱས་པའི་བརྩེ་དུང་དེས། སྡུག་བསྔལ་དྲངས་པ་འདི་ནི་སྙིང་རྗེས་རྨང་གཞི་བྱས་པའི་བརྩེ་བས་སྡུག་བསྔལ་དྲངས་པ་དང་བསྡུར་ན། བརྒྱ་འགྱུར་འབུམ་འགྱུར་གྱིས་ཆེ་བ་ཡོད། མ་ཟད་དེ་གཉིས་ཀྱི་སྡུག་བསྔལ་སྐྱེ་སྟངས་ཀྱི་ཁྱད་པར་ཡང་ཧ་ཅང་གསལ་པོ་ཞིག་སྟེ། ཆགས་སེམས་ཀྱིས་བསྐྱེད་པའི་བརྩེ་བ་ནི། ཕྱོགས་གང་ལ་ཡང་ཕན་པ་མེད་པར་མ་ཟད། ང་ཚོའི་ལུས་སེམས་ལ་ཡང་སུན་གཙེར་དང་ཟུག་རྔུ་སློང་མཁན་ཞིག་ཡིན། སྙིང་རྗེས་ཀུན་ནས་བསླངས་པའི་བརྩེ་བ་དེ་དེ་ལས་ལྡོག་སྟེ་ལྟ་སྐྱོང་དང་འགན་འཁྲི་སོགས་གོང་དུ་སྤེལ་བར་བྱེད། སྙིང་རྗེས་ཀུན་ནས་བསླངས་པའི་བརྩེ་བ་དེས་གཞན་གྱི་སྡུག་བསྔལ་སེལ་བ་ལ་ནུས་སྟོབས་སྟེར་ན་ཡང། ཆགས་སེམས་ཀྱིས་ཀུན་ནས་བསླངས་པའི་བརྩེ་དུང་དེས་སྡུག་བསྔལ་དང་སེམས་ཁྲལ་ཁོ་ན་བསྐྱེད་པ་ཡིན། མདོར་ན། སྙིང་རྗེ་ཡིས་གཞན་ལ་ཕན་སྒྲུབ་ཅིང། ཞབས་འདེགས་ཞུ་བ་ལ། མཐུན་རྐྱེན་ཕུན་སུམ་ཚོགས་པ་བསྐྲུན་ཐུབ་བོ། རྒྱལ་པོ་ཆེན་པོ། དེར་བརྟེན་སྙིང་རྗེ་ནི་ང་ཚོར་ཧ་ཅང་མཁོ་གལ་ཆེ། གལ་ཏེ་སྙིང་རྗེ་ལ་བརྟེན་ནས་ཁྱེད་ལ་སྡུག་བསྔལ་ཞིག་སྟེར་འོང་གི་འདུག་ན། དེ་ནི་ཕན་པའི་རང་བཞིན་དང་དགོས་པའི་སྡུག་བསྔལ་དེ་ཡིན། དེ་མིན་ཁྱེད་ཀྱིས་སྐྱེ་བོ་གཞན་གྱི་སྡུག་བསྔལ་མ་མཐོང་ན། ཁྱེད་ནི་སྐྱེ་བོ་ཡང་དག་པ་ཞིག་མིན་པའི་རྟགས་རེད། སྤྱིར་ན་སྙིང་རྗེ་ནི་རྣམ་དཔྱོད་ཀྱི་གོ་རྟོགས་ལས་མཆེད་པའི་འབྲས་བུ་ཞིག་ཡིན་ཞིང། དྲན་ཤེས་ཀྱིས་ཟིན་པར་བྱས་ཏེ་ལམ་ཉམས་སུ་ལེན་པ་ནི། མི་ཚེའི་གདོང་རིས་ངོ་མ་རྟོགས་བྱེད་ཀྱང་ཡིན། འོ་ན་མི་ཚེའི་གདོང་རིས་ངོ་མ་དེ་གང་ཡིན་ཞེ་ན། དེ་ནི། མི་ཚེ་མི་རྟག་པ་དང་ཆོས་ཐམས་ཅད་བདག་ཏུ་མ་གྲུབ་པའི་རང་བཞིན་དེ་ཡིན། ནམ་ཞིག། བྱ་དངོས་ཡོད་དོ་ཅོག་ངེས་པར་འཇིག་འགྲོ་བས། ཉིན་ཞིག་ཁྱེད་ཀྱི་གཟུགས་ཕུང་དེ་ཡང་འཇིག་འགྲོ། སྐྱེས་བུ་གང་ཡང་རུང་བ་ཞིག་གིས་ནམ་ཞིག་བྱ་དངོས་མཐའ་དག་མི་རྟག་པའི་རང་བཞིན་དུ་རྟོགས་པ་ན། དུས་དེ་ནས་བཟུང། སྐྱེས་བུ་དེའི་ལྟ་སྟངས་ཚང་མ་ཧ་ཅང་གི་ཞི་འཇམ་དང་བག་ཕེབས་ཀྱི་རང་བཞིན་དུ་གྱུར་འགྲོ། མི་རྟག་པའི་གདོང་རིས་དངོས་སུ་མཐོང་བ་དེས། སྐྱེས་བུ་དེའི་སེམས་ཁམས་ལ་བར་ཆད་གང་ཡང་མི་བྱེད་ཅིང་སྙིང་རྗེར་བརྟེན་ནས་བྱུང་བའི་སྡུག་བསྔལ་གྱི་ཚོར་བ་དེས་ཀྱང། སྡུག་བསྔལ་གཞན་གྱི་བྱེད་ལས་ཇི་བཞིན་གནོན་པར་དཀའ་བའི་སྡུག་བསྔལ་ལྕི་མོ་དག་མི་སྐྱེད་པར་མ་ཟད། སྙིང་རྗེ་དེ་ཡིས་སྐྱེ་བོ་གཞན་ལ་སྟོབས་ཤུགས་ཕུན་སུམ་ཚོགས་པ་སྟེར་ཐུབ། ཡ་རྒྱལ་པོ་ཆེན་པོ། དེ་རིང་ཁྱེད་ཀྱིས་ཐར་པའི་གོ་འཕང་སྒྲུབ་པའི་རྨང་གཞིའི་གདམས་པ་འགའ་གསན་གྲུབ་པ་རེད། རྗེས་སོར་ཡང་ངས་ཁྱེད་ལ་ཆོས་ཀྱི་གདམས་པ་མང་པོ་འབུལ་འདོད་ཡོད། ཅེས་གསུངས་སོ། རྒྱལ་པོ་གསལ་རྒྱལ་གྱི་ཐུགས་ལ་བཀའ་དྲིན་ལེགས་གསོལ་གྱི་ཚོར་བ་ཆེས་ཆེར་སྐྱེས་ཏེ་ཡར་བཞེངས་ནས་བཅོམ་ལྡན་འདས་ལ་ཕྱག་བཙལ། ཁོང་གིས། རང་ཉིད་ཀྱི་བཙུན་མོ་ཕྲེང་ཅན་མ་དང་རྒྱལ་བུ་རྒྱལ་བྱེད་དེ་བཞིན་སྲས་མོ་ཝ་ཇི་རི་བཅས་སངས་རྒྱས་བཅོམ་ལྡན་འདས་ལ་དམིགས་བསལ་གྱི་འབྲེལ་བ་ཡོད་པ་མཁྱེན་གྱི་ཡོད་སྟབས་ཁོང་གིས་ཀྱང་རིང་པོར་མི་ཐོགས་པར་བཅོམ་ལྡན་འདས་ལ་ཁྱིམ་པའི་སློབ་མ་རུ་རྗེས་སུ་འཛིན་པའི་གསོལ་བ་བཏབ་ན། ཁོང་གིས་ཞལ་བཞེས་གནང་རྒྱུ་ཡིན་པའི་ཡིད་ཆེས་རྙེད་པས་ཉིན་ཞིག་རྒྱལ་པོའི་ཁྱིམ་ཚང་ཧྲིལ་པོས་ལྷན་ཅིག་བཅོམ་ལྡན་འདས་ཀྱི་དྲུང་ནས་སྐྱབས་འགྲོའི་སྡོམ་པ་ཞུ་འདོད་བྱུང། མ་ཟད་རང་ཉིད་ཀྱི་སྲིང་མོ་ལུས་འཕགས་མོ་དང་མོ་རང་གི་སྐུ་ཟླ་རྒྱལ་པོ་གཟུགས་ཅན་སྙིང་པོ་གཉིས་ཀྱིས་ཀྱང་སྔོན་ཚུད་ནས་བཅོམ་ལྡན་འདས་ལ་ཆོས་འབྲེལ་བཞག་ཟིན་པ་མཁྱེན་གྱི་ཡོད། ཉིན་དེའི་དགོང་མོར་བཙུན་མོ་ཕྲེང་ཅན་མ་དང་ཝ་ཇི་རི་གཉིས་ཀྱིས་རྒྱལ་པོ་ཁོང་ལ་མངོན་གསལ་གྱི་འགྱུར་བ་ཕྱིན་ཡོད་པ་དེ་རྣམ་ཀུན་དང་མི་འདྲ་བར་ཧ་ཅང་གི་ཞི་ལྷོད་དང་ཡིད་ཚིམ་པའི་རྣམ་པ་ཞིག་མངོན་པ་མཐོང་བས། ཁོང་གཉིས་ཀྱིས་འགྱུར་བ་འདི་རྒྱལ་པོ་ཆེན་པོས་བཅོམ་ལྡན་འདས་ལ་མཇལ་འཕྲད་བྱས་པར་བརྟེན་ནས་བྱུང་བ་ཡིན་པར་ཤེས། དེར་བརྟེན་ཁོང་གཉིས་ཀྱིས་རྒྱལ་པོ་ཆེན་པོར་ཁོང་དང་བཅོམ་ལྡན་འདས་ཀྱི་མཇལ་འཕྲད་སྐོར་ནས་བཀའ་འདྲི་ཞུ་འདོད་ཆེན་པོ་བྱུང་ན་ཡང་རྒྱལ་པོ་རང་ཉིད་ཀྱིས་ཚུར་འགྲེལ་བཤད་གནང་རྒྱུར་སྒུག་བཞུགས་སོ།